དེ་ག་ནང་བཞིན་གྱི་པེ་ཅིན་གྲོང་ཁྱེར་གྱི་ནི་གྲོང་མི་བརྒྱ་ཆ་བརྒྱད་ཅུ་ཐམ་པ་ཏོག་དབྱིབས་ནད་དུག་འགོས་ཚར་སོང་ཟེར་གྱི་འདུག་ཧྲང་ཧའེ་གྲོང་ཁྱེར་གྱི་གྲོང་མི་བརྒྱ་ཆ་བདུན་ཅུ་ཐམ་པ་ཏོག་དབྱིབས་ནད་དུག་འགོས་ཚར་སོང་ཟེར་དེ་འདྲ་ཁྱབ་བསྒྲགས་ཐོན་ཡོང་གི་འདུག་རྒྱ་ནག་གི་ད་གྲོང་ཁྱེར་དང་ས་གནས་གཞན་ཁག་གི་ད་གྲོང་ཁྱེར་གྱི་མི་མང་བརྒྱ་ཆ་བཞི་བཅུ་ལྔ་བཅུ་དྲུག་བཅུ་དེ་ཚོ་མང་ཆེ་བ་ནི་ཏོག་དབྱིབས་ནད་དུག་འགོས་ནས་ནི་ད་ཚར་སོང་ཟེར་གྱི་འདུག་ད་ཉེ་ཆར་རྒྱ་ནག་གཞུང་གི་ནང་ཁུལ་གྱི་ཡིག་ཆ་ཅིག་ཕྱི་རུ་འཁྱར་ཡོད་པ་དེ་ལ་ག་རེ་འཁོད་འདུག་ཟེར་བ་ཡིན་ན། ད་གང་ལྟར་ན་ཚ་འགོ་རྒྱུ་ཡིན་པ་ཚང་མ་འགོ་རུ་བཅུག། ཤི་ཡ་ཡིན་པ་ཚང་མ་ཡང་ན་ཤི་རུ་བཅུག་ཟེར་རྒྱ་ནག་གཞུང་གིས་དུས་སུ་ཐག་གཅོད་བྱས་པ་རེད་ཟེར་དེ་འདྲ་གནས་ཚུལ་ཞིག་ཐོན་ཡོང་གི་འདུག་ད་དེ་ནས་ཕྱི་ཟླ་བཅུ་གཉིས་པའི་ཚེས་བདུན་གྱི་ཉིན་མོ་དེ་ཨ་རི་ཝ་ཤིན་ཏོན་ཡིག་ཟམ་ཚགས་པར་ལ་གནས་ཚུལ་ཐོན་པ་ལྟར་ན། ད་རྒྱ་ནག་གི་བེད་སྟེ་ཉིན་ལྟར་ཉུང་མཐའ་ཡང་མི་སྟོང་གྲངས་ལྔ་ཡས་མས་དེ་འདྲ་བེད་སྟེ་ཏོག་དབྱིབས་ནད་དུག་འགོས་ནས་ཤི་གི་འདུག་ཟེར་དེ་འདྲ་ཚོད་དཔག་བྱས་ནས་གནས་ཚུལ་སྤེལ་འདུག་དེ་ག་ནང་བཞིན་གྱི་དབྱིན་ཇི་གི།

མི་ས་ཡ་གཅིག་ཙམ་ཤི་ས་རེད་དེ་འདྲ་གི་ད་ཚོད་དཔག་གི་དེ་འདྲ་སྙན་ཐོ་བཏོན་འདུག་རྒྱ་ནག་གཞུང་གི་ད་ལྟ་བར་དུ་ད་ཉིས་སྟོང་བཅུ་དགུ་གི་ལོ་མཇུག་ནས་ཏོག་དབྱིབས་ནད་དུག་ཁྱབ་ནས་ད་ལྟ་བར་དུ་རྒྱ་ནག་གི་ད་ཏོག་དབྱིབས་ནད་དུག་གིས་མི་ཤི་བ་དེ་ལྔ་སྟོང་ཉིས་བརྒྱ་ཐམ་པ་ཡིན། ཉེ་ཆར་ཏོག་དབྱིབས་ནད་དུག་གཙང་སེལ་གི་སྲིད་ཇུས་མཚམས་འཇོག་བྱས་ནས་ད་ལྟའི་བར་དུ་ནི་མི་བཞི་བཅུ་ཡས་མས་ཅིག་མ་གཏོགས་ཤི་མེད་རྒྱ་ནག་གི་དེ་འདྲ་གི་གཞུང་གི་གྲངས་འབོར་དེ་དེ་འདྲ་འདྲ་ཅིག་ཁྱབ་བསྒྲགས་བྱེད་ཀྱི་འདུག་ད་རྒྱ་ནག་གཞུང་གིས་ཅིག་གྲངས་འབོར་ཆ་ཚང་ཅིག་གསལ་བསྒྲགས་བྱེད་ཀྱི་མེད་པ་དང་དེ་ནས་རང་བཙན་གྱི་གསར་འགོད་པ་དེ་ཚོ་རྒྱ་ནག་འགྲོ་ཐུབ་ཀྱི་མེད་པ་འདི་ལ་བལྟས་ནས་དེ་དངོས་གནས་རྒྱ་ནག་གི་རྒྱལ་ཡོངས་ན་ད་ཏོག་དབྱིབས་ནད་དུག་འགོས་ནས་ཉི་མ་རེ་རེར་ནད་པ་ག་ཚོད་ཐོན་གྱི་ཡོད་མེད་མི་ག་ཚོད་ཤི་གི་ཡོད་མེད་འདི་ཚོ་གྲངས་ཀ་གསལ་པོ་ཅིག་རག་རྒྱུ་དེ་ཧ་ལས་པའི་ཁག་པོ་རེད། ད་ཡིན་ནའང་གཅིག་རྒྱ་ནག་མི་མང་གི་དྲ་ལམ་མི་འདྲ་བ་སྣ་ཚོགས་དང་རྒྱ་ནག་མི་མང་གི་ནས་ཅིག་པར་བརྒྱབ་སྟེ་བཀྲམ་པ་དེ་ཚོ་ལྟ་བ་ཡིན་ན་རྒྱ་ནག་གི་ད་སྤྱི་ཚོགས་ཚན་རིག་ཁང་དང་དེ་ནས་རྒྱ་ནག་གི་ཁྲིམས་རིག་སློབ་གྲྭ་ཆེན་མོ་དེ་ནས་ཆིང་ཧྭ་སློབ་གྲྭ་ཆེན་མོ་ད་ཁྲུང་ཆིང་སློབ་གྲྭ་ཆེན་མོ་འདི་འདྲ་ཡོད་པའི་དེ་དག་སློབ་དཔོན་དང་ཉམས་ཞིབ་པ་སློབ་དཔོན་ལས་ཐོག་སློབ་དཔོན་རེ་ཡོད་ད་དེ་ནས་དགེ་རྒན་དང་དགེ་རྒན་ཟུར་པ་དེ་འདྲ་གི།

ད་ཡང་གནས་ཚུལ་གཞན་པ་ཅིག་པེ་ཅིན་དང་ཧྲང་ཧའེ་དེ་ཚོ་རྒྱ་ནག་གི་གྲོང་ཁྱེར་ཆེ་ཁག་ད་ཡང་མི་མང་གི་དཔལ་དུ་ཅིག་ཕྱི་ལོགས་ལ་གནས་ཚུལ་སྟོན་ཐུབ་ཀྱི་ཡོད་པ་ཕྱི་རྒྱལ་གྱི་གསར་འགོད་པ་འགྲོ་ཐུབ་ཀྱི་ཡོད་ས་འདི་ཚོ་ན་གནས་ཚུལ་ག་རེ་མཐོང་གི་སུ་འདུག་ཟེར་ན་པེ་ཅིན་དང་ཧྲང་ཧའེ་ས་ཆ་ག་བ་ཡིན་ན་རྒྱ་ནག་གི་གྲོང་ཁྱེར་ཁག་ན་རོ་སྒམ་ཉོ་རྒྱུ་མེད་པ་དང་དེ་ནས་རོ་ཐུམ་རེད་དེ་རག་གི་མེད་པ་དེ་འདྲ་དཀའ་ངལ་འདུག་ཟེར་གི་འདུག་ད་རོ་སྒམ་ཟེར་དུས་ཤིང་གི་རོ་སྒམ་དང་ཤོག་བུ་གིས་བཟོས་པའི་རོ་སྒམ། དེ་ནས་རས་ཀྱིས་བཟོས་པའི་རོ་སྒམ་འདི་ཚོ་གཅིག་ག་རང་མི་འདུག་གལ་སྲིད་རོ་སྒམ་གཅིག་ཉོ་རྒྱུ་རག་པ་ཡིན་ན་དེ་གོང་ཚད་དེ་ནས་ལྡབ་ལྔ་དྲུག་དེ་འདྲ་སྤར་གྱི་འདུག་ཟེར་དེ་འདྲ་གནས་ཚུལ་ཐོན་ཡོང་གི་འདུག་ད་དེ་ནས་གནས་ཚུལ་གཞན་པ་གཅིག་རྒྱ་ནག་གི་སྤུར་སྲེག་ཁང་དེ་ཚོའི་ནང་ང་དཔེ་ད་ལྟ་ཕུང་པོ་ཉིན་མཚན་མེད་པར་སྲེག་མ་ཚར་བའི་དཀའ་ངལ་ཡོད་པ་དང་དེ་ནས་ཕུང་པོ་འཇོག་ས་དེ་ནས་སྤུར་ཁང་དེ་ཚོའི་ནང་ང་ད་ཕུང་པོ་འཇོག་ས་མེད་པ་དེ་འདྲ་ད་ས་འོག་གི་མོ་ཊ་འཇོག་ས་དང་དེ་ནས་དགུན་ཁ་ཤ་ར་འཇོག་ས་དེ་གི་འཁྱག་སྒམ་འདྲ་དེ་འདྲ་ནང་བཞག་བྱས་ནས

རྒྱ་ནག་གི་ཧེ་ནན་ཞིང་ཆེན་གྱི་ནི་ལུའུ་ཡི་རྫོང་ཟེར་གྲོང་གསེབ་ཀྱི་ས་ཁུལ་གཅིག་གི་ནི་སྨན་པ་ཝང་ཟེར་ཡ་ནི་སྨན་པ་ཅིག་འདུག་སྨན་པ་དེ་གི་གསར་འགོད་པ། ང་ཚོའི་གྲོང་གསེབ་འདི་ནི་མི་སྟོང་ཕྲག་གཅིག་ཡོད། མི་སྟོང་ཕྲག་གཅིག་གི་ནང་གི་ནི་ཁྱིམ་ཚང་རེ་རེ་གི་བདུན་ཕྲག་སྔོན་མ་དེ་ངའི་རྩ་སྨན་པ་སྟོན་གྱི་ནི་མ་ཡོང་པའི་ནི་མི་གཅིག་ཀ་མེད་ཁྱིམ་ཚང་རེ་རེ་ནི་མི་ཚང་མ་དེ་འདྲ་སླེབས་སོང་ད་ད་ལྟ་བར་དུ་མུ་མཐུད་ནས་མི་སྨན་པ་སྟོན་གྱི་ཡོང་ཡ་དེ་མང་རུ་མང་རུ་འགྲོ་གི་འདུག་ང་ལ་ནི་མི་ལ་ཅིག་ད་ཆམ་པ་ར་དེ་འདྲ་ན་བ་ཡིན་ན་ཟུག་གཅོག་གི་མེད་དང་དེ་ནས་ཚ་བ་འཕར་བ་ཡིན་ན་ཚ་ཚ་འཇོམས་གི་སྨན། དེ་འདྲ་མ་གཏོགས་ང་ག་གད་ཅིག་ཏོག་དབྱིབས་ནད་དུག་ཡ་ནི་འགོག་བྱེད་གི་སྨན་ད་མེད་ང་དེ་ཉམས་མྱོང་བ་མེད་ད་མི་ཞེ་པོ་ཅིག་ན་གི་འདུག་སྨན་བཅོས་གི་མཐུན་རྐྱེན་ནི་ཅི་ག་རང་མི་འདུག་ཟེར་དེ་འདྲ་སྡུག་སྐད་རྒྱབ་ཅིག་པས་དཀའ་ངལ་འཕྲད་གི་འདུག། རྒྱ་ནག་གི་ཧྲན་ཏུང་ཞིང་ཆེན་ཀོང་ཀྲོའུ་གྲོང་ཁྱེར། ཞིང་ཆེན་དང་གྲོང་ཁྱེར་མི་འདྲ་བཅུ་བཞི་གི་ད་ཏོག་དབྱིབས་ནད་དུག་འདི་ད་འགྲོ་གྲོན་ཆེ་དྲགས་བ་དང་ནད་པ་མང་དྲགས་ནས་གཞུང་གི་འགྲོ་སོང་བཏང་ཐུབ་ཀྱི་མི་འདུག་ད་ནས་ཕྱིན་ཆད་ད་གཞུང་གི་འཕྲོད་བསྟེན་འགན་སྲུང་གིས་དེ་འགྲོ་གྲོན་དེ་གཏོང་ཐུབ་ཀྱི་མེད། སོ་སོའི་ངོ་ནས་སྨན་བཅོས་ཀྱི་འགྲོ་སོང་དེ་གཏང་དགོས་ཀྱི་ཡོད་ཟེར་དེ་འདྲ་ཐག་བཅད་པའི་གསལ་བསྒྲགས་སྤེལ་འདུག་རྒྱུ་མཚན་དེ་ལ་བརྟེན་ནས་ད་རྒྱ་ནག་གི་གྲོང་གསེབ་པ་མང་པོ་ཅིག་གིས་ན་ཚ་ན་བ་ཡིན་ན་ད་སྡུག་སྒོམ་རྒྱབ་ཀྱི་བསྡད་ཡ་མ་གཏོགས་ཅིག་སྨན་བཅོས་ཀྱི་འགྲོ་གྲོན་མེད་སྨན་ཁང་ར་དེ་ཚོ་ཐག་རིང་པོ་ཡོད། དེ་ནས་གཅིག་གྲོང་གསེབ་ཁག་ནས་སྨན་ཁང་འགྲོ་དགོས་ན་ཉུང་མཐའ་ཡང་ཆུ་ཚོད་གཅིག་དང་ཆུ་ཚོད་གཅིག་དང་ཕྱེད་ཀ་དེ་འདྲ་གི།

ཨ་ནི་ན་ཚ་ཆེ་ཤོས་དེ་གྲོང་གསེབ་ཁག་ཁྱབ་གི་རེད་རྒྱ་ནག་གི་གྲོང་ཁྱེར་ཁག་ངལ་རྩོལ་བྱེད་ཀྱི་ཕྱིན་པའི་ནི་མི་དུང་ཕྱུར་མང་པོ་གྲོང་གསེབ་ལ་ལོ་གསར་ཡོང་གི་ཡོད་རེད། ཕྱི་ཟླ་དང་པོའི་ཚེས་པ་དགུ་གི་ཉིན་མོ་དེ། རྒྱ་ནག་གི་གྲོང་ཁྱེར་ཁག་ནས་ནི་མི་ས་ཡ་སུམ་ཅུ་སོ་ལྔ་དང་འབུམ་བཞི་ནི་གྲོང་གསེབ་ཁག་ལ་ལོག་འདུག་འདི་ཚོ་གྲོང་གྲོང་ཁྱེར་ནས་གྲོང་གསེབ་ལ་ལོག་རྗེས་ནི་ན་ཚ་དེ་འགོས་ནས་ད་རྒྱ་ནག་གི་གྲོང་གསེབ་ཁག་ཏུ་ཆག་སྒོ་ཆེན་པོ་ཞེ་པོ་ཅིག་ཡོང་གི་རེད་ཟེར་དེ་གནས་ཚུལ་གཅིག་རེད། ད་གནས་ཚུལ་གཞན་པ་ཅིག་རྒྱ་ནག་གཞུང་གིས་ད་ཕྱི་ལ་སྒོ་ཕྱེ་ནས་ད་ཕྱི་ལོག་གི་འགྲུལ་བ་ནང་ཨ་ཡོང་གི་བཅུག་ནང་གི་མི་མང་ཕྱི་ལོག་ཨ་འགྲོ་བཅུག་ནས་བཟུང་རྒྱ་ནག་གི་འབྱོར་ལྡན་པ་ར་དེ་ཚོ་ཚང་མ་ད། ཧོང་ཀོང། ཨོ་མན། སིང་ག་པོར། ཐའི་ལན། ལྷོ་ཀོ་རི་ཡ། ཉི་ཧོང། མདོ་བ་དཔེ་ད་ཁ་བརྒྱག་གི་ད་དཔེ་ད་མི་བརྒྱ་ཕྲག་མང་པོ་འགྲོ་གི་འདུག་དཔེར་ན་རྒྱ་ནག་གི་ད་ཅིག་སྒོ་འབྱེད་ཀྱི་རེད་ཟེར་སྐད་ཆ་དེ་གོ་མ་ཐག་ཏུ་ཅི་འདྲ་བཅུ་གཉིས་པའི་ཟླ་དཀྱིལ་ནས་རྒྱ་ནག་གི་འབྱོར་ལྡན་པ་ཚོས་ཨའོ་མོན་གྱི་ད་འཕྲུལ་རིག་སྨན་ཁང་ཆེན་མོ་ནས་ད་ཁབ་རྒྱག་གི་ཡོང་གི་འདུག་དུས་ཚོད་བསྒྲིགས་ནས་ད་སྤྱི་ཟླ་བཅུ་གཉིས་པའི་ཟླ་དཀྱིལ་གྱི་ནང་རྦད་དེ་དུས་ཚོད་བསྒྲིགས་པ་ཅིག་ཡིན་པ་ཡིན་ན་སྤྱི་ཟླ་གཉིས་པའི་ཟླ་དཀྱིལ་མ་གཏོགས་ཁབ་དེ་རག་གི་མི་འདུག་ཟེར་དེ་འདྲ་ཟེར་གྱི་འདུག་ད་རྒྱལ་སྤྱིའི་བློ་འདྲི་ལམ་སྟོན་ཁང་གི་གཙོ་འཛིན Sam Radman ཟེར་བ་ཅིག་གིས་ཨ་རིའི CNBC གསར་འགྱུར་ལས་ཁང་བཤད་པ་ལྟར་ན། ད་དང་པོ་དེ་གཅིག་རྒྱ་ནག་གི་མི་དམངས་འབྱོར་ལྡན་པ་དེ་ཚོ་གཅིག་ཁབ་རྒྱག་གི་འགྲོ་ས་ད་ཨའོ་མན་དང་ཧང་ཁང་དེ་འདྲ་བ་དུ་འགྲོ་གི་རེད། དེ་ནས་རིམ་པས་རིམ་པས་ཨེ་ཤི་ཡའི་ནི་རྒྱལ་ཁབ་ཁག་དང་ཡུ་རོབ་ཨ་རི་དུ་བ་ནི་ཡོང་གི་རེད་ཟེར་ཁོ་རང་གིས་དེ་འདྲ་ཟེར་བ་འདུག། དེ་ནས་བདུན་ཕྲག་སྔོན་མའི་གཟའ་པ་སངས་གི་ཉིན་མོ་རྒྱ་ནག་གི་ཧྲན་ཤི་ཞིང་ཆེན་གྱི་མི་གཅིག་གིས་ད་ཝི་པོ་དྲ་ཚིགས་མཆན་གཅིག་བྲིས་ནས་ག་རེ་ཟེར་འདུག་ཟེར་ན། ད་ང་ཧང་ཁང་མ་ཕྱིན་པར་ཡུན་རིང་པོ་ཕྱིན་སོང། ད་ང་ཧང་ཁང་འགྲོ་རྒྱུ་ཡོད་པའི་དུས་ཚོད་དང་དེ་ཆ་ཚང་ངས་གཏན་འབེབས་བྱས་ཚར། ཧང་ཁང་ཕྱིན་ནས་ང་གུང་སངས་འདྲ་ཅིག་བཏང་ཐུབ་ཀི་རེད་དེ་ཞོར་ལ་ང་ཁབ་ནུས་པ་ཆེན་པོ་དེ་ཚོ་ང་རྒྱག་ཐུབ་ཀི་རེད་འདི་ནི་རྡོ་གཅིག་གིས་བྱེའུ་གཉིས་ཟེར་བ་དང་གཅིག་པ་རེད། ད་ངས་ཁབ་རྒྱག་ཡ་དེར་དུས་ཚོད་དེ་གཏན་འབེབས་བྱས་ཡོད་ཟེར་དེ་འདྲ་ཟེར་གི་འདུག་ཡིན་ན་ཧང་ཁང་གཞུང་གིས་རྒྱ་ནག་སྐམ་ས་ཆེན་མོ་ནས་ཡོང་བའི་མི་དེ་ཚོ་གཅིག། རིན་པ་མེད་པར་ཁབ་རྒྱག་གི་མིན་ཟེར་དེ་འདྲ་གསལ་བསྒྲགས་སྤེལ་འདུག་ད་རྒྱ་ནག་གིས་ཕྱི་ལ་སྒོ་མོ་ཕྱེ་བ་དང་ཆབས་གཅིག་ཨ་ནི་ཐའི་ལེན་གཞུང་གིས་ཨ་ནི་རྒྱ་ནག་གི་འགྲུལ་བ་དེ་ཚོ་ཐའི་ལེན་ན་ཡོང་པ་ཡིན་ན་སོ་སོ་འདོད་པ་ཡོད་ན་ཨ་ནི་རིན་པ་སྤྲད་མི་དགོས་པའི་ཐའི་ལེན་གཞུང་གིས་ཨ་ནི་ཁོང་ཚོ་ཁབ་དེ་རྒྱག་གི་ཡིན་ཟེར་དེ་འདྲ་ཁྱབ་བསྒྲགས་བྱས་མ་ཐག་ཏུ་ཨ་ནི་པེ་ཅིང་གི་མི་གཅིག་གིས་ཝི་པོ་དྲ་ཚིགས་ག་རེ་བྲིས་འདུག་ཟེར་བ་ཡིན་ན། ད་ང་ཐའི་ལེན་ན་ང་འགྲོ་གི་ཡིན་ཐའི་ལེན་ན་གུང་སངས་འགྲོ་གི་ཡིན་ཨ་ནི་འདི་ཕྱིན་པ་ཡིན་ན་ཁབ་དེ་དང། སོ་སོ་ག་རེ་འདོད་པ་ཡོད་མེད་དེ་རྒྱག་ཐུབ་ཀྱི་འདུག་ཁབ་ནུས་པ་ཆེན་པོ་དེ་རག་གི་འདུག་འདི་ནི་རྦད་དེ་ཕྱོགས་གཉིས་ཀ་ཁེ་ཕན་ཡོད་པ་ཅིག་རེད་ཟེར་དེ་འདྲ་བའི་མཆན་གཅིག་བྲིས་འདུག་ཡང་ཝི་པོ་དྲ་ཚིགས་རྒྱ་ནག་གི་ཧྲང་ཧའེ་བ་མི་གཅིག་གིས་དང་པོ་དེ་ད་ང་ཐའི་ལེན་ན་འགྲོ་འདོད་མེད་ཡིན་ན་ད་ཐའི་ལེན་ན་ཕྱིན་པ་ཡིན་ན་གཅིག Pfizer གི་སྨན་ཁབ་ཡིན་ན་རེད Moderna གི་སྨན་ཁབ་ཡིན་ན་དེ་གཉིས་ཆ་སོ་སོ་འདོད་པ་འདམ་ཀ་འདུག་ཟེར་གྱི་འདུག་དེ་ལ་བརྟེན་ནས་ང་ཐའི་ལེན་ན་གུང་སངས་འགྲོ་གི་ཡིན་ཐའི་ལེན་ན་སོང་བས་སོ་སོ་འདོད་པ་ཡོད་པའི་ཁབ་དེ་རྒྱག་གི་ཡིན་ཟེར། དེ་འདྲ་གནས་ཚུལ་ཐོན་འདུག་ད་རྒྱ་ནག་གི་མཐོ་རིམ་འགོ་ཁྲིད་དང་སྲིད་དམག་གི་མཐོ་རིམ་འགོ་ཁྲིད་ཚོ་དང་ཁོ་རང་ཚོའི་བཟའ་ཟླ་བུ་ཕྲུག་དང་དེ་ཚོ་ཕྱི་རྒྱལ་གྱི་ད Pfizer དང Moderna གི་འདི་གི་ཁབ་ཡག་པོ་དེ་རྒྱབ་འདུག་ཡིན་ན་རྒྱ་ནག་མི་མང་རྒྱ་ནག་ནང་ཁོངས་ཀྱི་བཟོ་བའི་ནི་ཁབ་དེ་རྒྱབ་བའི་ནི་ཁབ་དེ་ལ་ནི་ནད་འགོག་གི་ནུས་པ་དེ་ཆུང་ཆུང་མ་གཏོགས་མི་འདུག་ཟེར་དེ་ཟེར་གི་འདུག།

ཅིག་ཐོན་ཡོང་གི་འདུག་ད་དེ་ནས་རྒྱ་གར་གྱི་སྨན་དེ་སྨན་རྫུན་མ་དེ་རྒྱ་གར་ན་བཟོ་གི་ཡོད་དང་བལ་ཡུལ་ན་བཟོ་གི་ཡོད་རྒྱ་ནག་ན་བཟོ་གི་ཡོད་དེ་རྩད་ཆོད་ཀྱི་མི་འདུག་རྒྱ་གར་ནས་ཐོན་པའི་སྨན་བརྒྱ་དང་བཞི་བཅུ་ཞེ་གསུམ་མ་རྒྱ་ནག་གི་ཚན་རིག་བརྟག་དཔྱད་ཁང་གིས་བརྟག་དཔྱད་བྱས་པ་ཡིན་དེ་ནི་དངོས་གནས་ཀྱི་ཏོག་དབྱིབས་ནད་དུག་འགོག་ཐུབ་པའི་རྒྱུ་ཆ་དེ་ཚང་བའི་སྨན་གཅིག་མ་གཏོགས་མི་འདུག། རྒྱ་གར་གྱི་སྨན་དངོས་གནས་དེ་ན་ནུས་པ་ཆ་ཚང་འདུག་ཟེར་དེ་འདྲ་གི་གནས་ཚུལ་ཅིག་ཐོན་འདུག། ད་མཐའ་མ་དེ་ལ་དེ་ནས་ད་རྒྱ་ནག་གཞུང་གིས་དེ་ཏོག་དབྱིབས་ནད་དུག་རྩ་འགོག་གི་སྲིད་ཇུས་འདི་ག་རེ་བྱས་ནས་མཚམས་བཞག་ག་རེད་ཟེར་ད་འདིར་དྲི་བ་མང་པོ་ཅིག་ཡོང་གི་རེད་མི་ཁག་ཅིག་གིས་ཟེར་ན་དང་པོ་ནས་ནས་རྒྱ་ནག་གཞུང་གིས་དེ་འཛམ་གླིང། སྤྱི་དང་མ་མཐུན་པའི་ནི་སྲིད་ཇུས་ཅིག་ལག་ལེན་བསྟར་དེ་གོ་ཆོད་ཀྱི་མ་རེད་ཟེར་གི་འདུག་མི་ཁག་ཅིག་གིས་ཟེར་བ་ཡིན་ན་རྒྱ་ནག་གཞུང་གིས་ད་ཉེ་ཆར་ན་ཚ་ཁྱབ་དང་མ་ཁྱབ་བྱུང་འགོག་མི་ཐུབ་པའི་མཚམས་དེར་སླེབས་དུས་ནས་མི་མང་གི་ངོ་རྒོལ་བྱས་པ་དེ་ལ་སྟབས་བསྟུན་ནས་ད་སྒོ་ཕྱེ་བ་རེད། དེའི་སྔོན་ནས་རྦད་དེ་ཁྱབ་ཚར་ར་རེད་འདི་འདྲ་ཟེར་གི་འདུག་ད་དེ་ཡིན་ན་རྒྱལ་སྤྱིའི་ཐོག་ནས་ད་ལྟའི་རྒྱ་ནག་གི་མི་མང་དུང་ཕྱུར་མང་པོ་ན་ཚ་འདི་འགོས་ནས་འཛམ་གླིང་ཡུལ་གྲུ་ཁག་ཡོང་ན་དཀའ་ངལ་ག་རེ་འཕྲད་གི་རེད་ཉེན་ཁ་སྔོན་མ་ནང་བཞིན་ཡོད་རེད་ཡོད་མ་རེད་ཟེར་འདི་གླེང་སློང་མང་པོ་ཅིག་བྱུང་གི་འདུག། ད་ཨ་རི་དང་ཡོ་རོབ་མཉམ་འབྲེལ། དེ་ནས་ད་ཉི་ཧོང་ལྷོ་ཀོ་རི་ཡ། རྒྱ་གར་དེ་ནས་མོ་རོ་ཀོ་འདི་འདྲ་རྒྱལ་ཁབ་མང་པོ་ཅིག་གིས་རྒྱ་ནག་གི་འགྲུལ་བ་ཡོང་པ་ཡིན་ན་ནི་སོ་སོ་ནད་དུག་འགོས་མེད་པའི་ནི་བརྟག་དཔྱད་བྱེད་པའི་དཔང་ཡིག་སྟོན་དགོས་ཟེར་གི་འདུག། ད་རྒྱལ་ཁབ་མང་ཆེ་བའི་ཚན་རིག་པ་དེ་ཚོ་ག་རེ་ཟེར་གི་འདུག་ཟེར་ན་ད་ཉིས་སྟོང་བཅུ་དགུ་དང་མ་འདྲ་བའི་ད་ལྟ་མི་ཚང་མ་ཡི་ནི་ཁབ་བརྒྱབ་ཚར་ཡོད་དུས་ཡི་ནི་ཉེན་ཁ་ཆེན་པོ་ཡོང་གི་མ་རེད་ད་རྒྱ་ནག་གི་མི་དེ་ཡོང་པ་ཡིན་ན་མི་ལ་འགོས་ཀྱི་རེད་ད་ཡིན་ན་ཉེན་ཁ་ཆེན་པོ་ཡོང་གི་མ་རེད་ཟེར། གླེང་སློང་མང་པོ་ཅིག་ཡོང་གི་ཡོད་པ་བཅས་ཨ་རིའི་རླུང་འཕྲིན་ཁང་གི་རྩོམ་སྒྲིག་པའི་གཏམ་ཚོགས་ལེ་ཚན་དེ་འདི་ནས་མཚམས་འཇོག་བྱེད་གི་ཡིན། ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།